ད་རེས་ཀྱི་ལས་རིམ་ནང་གསུམ་ཅིག་འབད་བ་ཅིན་ཏེ་ང་བཅས་ན་མགར་ས་རྫོང་ཁག་སྟེ་རྗེ་གཞུང་སློབ་གྲྭ་ལྟེ་བ་གི་སློབ་ཕྲུག་དག་པ་གཅིག་གིས་རྒྱལ་ཁབ་ཀྱི་འགྱུར་བ་དང་བསྟུན་དུ་གྱུར་པའི་སྔར་སྲོལ་ལམ་ལུགས་བཟང་པོ་ཚུ་ལག་ལེན་འཐབ་དགོཔ་འདུག་ཟེར་བའི་གྱི་བརྗོད་དོན་འདི་གི་ཐོག་ལུ་དེ་རྩོད་བསྡུར་ཅིག་ཕུལ་ནི་ཟེར་ཞུ་གལ་ཏེ་རྩོད་བསྡུར་གྱི་ལས་རིམ་འདི་ཡ་དེ་ན

ང་ཅི་ར་སྟེ་མི་དབང་མངའ་བདག་རིན་པོ་ཆེའི་འདི་སུ་སྐད་ལ་སྟེ་ང་ཅི་ར་གི་སྔར་སྲོལ་བཟང་པོ་འདི་སུ་ཁ་ཆེ་བ་ལ་སྟེ་འདི་གི་བའི་སྟེ་ང་བཅས་ར་སྔར་སྲོལ་བཟང་པོ་འདི་སུ་སྟེ། མི་ཉམས་གོང་འཕེལ་དང་སྟེ་ཉམས་པ་སོར་ཆུད་ཐབས་ཐབས་ལུགས་མི་དེ་གི་བའི་སྟེ་དེ་སོགས་ང་ཅི་ར་གིས། རྒྱལ་ཡོངས་དགའ་སྐྱིད་དཔལ་འཛོམས་ཀྱི་ལྟ་བ་ནང་ལུ་སྟེ་དེ་སྤྱིའི་ཚུལ་དེ་བའི་དབུས་སུ་ཞུ་ནི་ལ་སྟེ་དེ་ག་ར་སྟེ་ང་ཅི་ར་ག་ཅི་ལ་སྟེ་འདི་མོ་ཟེར་བ་བྱིན་ཏེ་རྒྱལ་ཁབ་ཀྱི་ལམ་ལུགས་ཚུ་འདི་དང་གནམ་མེད་ས་མེད་སྟེ་ཁ་ཆེ་བ་ལ་སྟེ་འདི་བའི་ཨིན་བས་ཞུ་ནི་ལ།

ང་ཆར་ཨ་ཙར་གཟུགས་གོ་གོ་དེ་དག་ཀི་ར་དེ་ཀྱོན་སྡོད་བ་ཅི་འཇའ་ག་ལ་མི་དོ་ག་མི་འཇའ་བ་དེ་ལ་ཁྲེ་ཁྲེ། རྒྱལ་ཁབ་གཞན་པའི་ཀི་གནས་སྟངས་རེ་ཧ་གོ་གོ་སེ་ཞུ་ནི་བའི་ལ་ག་ཅི་བའི་སོ་འགྲོ་ཅི་བའོ་ཅིན། རྒྱལ་ཁབ་གཞན་པའི་ཀི་གནས་སྟངས་རེ་ཧ་གོ་མ་གོ་འགྲོ་ཅི་བའོ་ཅིན། དཔེ་དེ་ག་ལོ་བཞག་ནི་མ་སོ་ཅིན། ཆུ་ཟི་ནའི་བེབ་དེ། རྒྱམ་ས་ན་ལ་ལྷུབ་ད་དུང་ཧེ་བུ་ལ་ག་ཞིག་འདུག་གསུངས་པས་དེ་ང་ཆེ་སྒྲུབ་སེ། ང་ཆེ་ར་ཕྱི་རྒྱལ་ཁབ་ལ་ལྷུབ་ད

དེ་ག་དེ་བེའུ་ག་ལམ་ཚན་ཏི་གུ་ར་ལྕམ་ཅི་ཀི་བེ་རྡོས་ད་བ་ཚ་ད་བུ་ལེ། མི་འཚམས་དེ་ཨ་ནི་བེ་ནི་ཏི་གི་ཏེ་ང་ཅི་ཀི་ཏི་ནི་ལ་ལན་ཐབ་བེ་གོ་བདི་རྣམ་སེ་མེ་ཆུ་ཙོག་སྟོན་གོ་མི་འདུག་སེ་ན་ལ་མ། དེ་མ་ཏུ་ཏུ་བེ་ར་ག་དེ་ད་དེ་ལུ། ད་སྦྲུལ་མི་དེ་ཚིན་གི་ཁ་ཐུ་ལེ་བེ་རྣམ་གི་རིན་ཆེན་གི་བེ་བེ་ཤི་ན་རོ་རུ་འགོ་བ་ག་དེ་གི་ན་ལེ། དེ་རྣམ་གི་རིན་ཆེན་གི་བེ་སྒྲུབ་གོ་བེ་སེ་ཤུ་ནི་ལ།
ལ་སེ་ར་རྣམ་སེ་ག་རིན་ཆེན་སེ་ཤུ་ནི་ལ། དེ་སྔགས་ཀི་བེ་བ་ཅིང་རྒྱལ་ཁབ་གི་འགྱུར་བ་ད་སྟོན་ཏི་སྔ་སེ་བཟང་པོའི་ལམ་ལུགས་དུ་སུ། ང་ཅི་ཀི་ལེ་བདག་འཛིན་ཐབ་ནི་ཏི་རྣམ་སེ་མེ་གལ་ཆེ་སེ་ར་ཤུ་ནི

དེ་དོ་དོ་སུན་ཚེ་ལ་ང་ཅི་ར་གམ་པ་ན་གི་ཆུ་ཐུང་སྤྲིན་པ་ན་གི་ཉིམ་སོགས་སེ་ལབ་དོ་ཟུམ་པའི་ལ་དེ་ང་ཅི་ར་དོ་དོ་ང་ཅི་མི་ཧོང་རིམ་བྱོན་ཚུ་གི་ལ་ང་ཅི་ར་ལོ་དེ་ཟུམ་གི་རྫས་བཞག་མི་དེ་རུ་ལ་ང་ཅི་གི་དེ་ལོ། ན་ག་མི་ཚུ་གེ་བེ་རུ་དེ་ལོ་གུ་ཤ་བི་བདའ་ཚུ་ཀུར་ཡོབ་ཅི་བེ་དེ་ང་ཅི་གི་བེ་བ་ཅིང་ལྔ་སེ་བཟང་པོའི་ལམ་འགྲོ་དུས་སུ་དེ་ལ་ལིན་ཐབ་སྐོབ་དེ་གེ་ཆེ་སེ་ཞུ་ནི་ལ།

དེ་ང་བཅས་ར་གི་དཔལ་ལྡན་འབྲུག་པའི་རྒྱལ་ཁབ་ཆོས་ལྡན་གྱི་རྒྱལ་ཁབ་དེ། དེ་དེ་བར་ར་ཚད་མ་ནང་ལུ་གཡིབ་བཞག་པ་གི་མི་ཐུབ་པས་སེ་ནོ་དེ་གི་བའི་ཕྱིའི་རྒྱལ་ཁབ་ལུ་དེ་ཨ་ཚི་སྟོན་གོ་བས་སེ་ང་བཅས་རྒྱལ་ཁབ་འབྲུག་རྒྱལ་ཁབ་སེ་མི་ཅི་ཡོད་སེ་རོགས་ཀྱི་གདོང་ཁ་སྟོན་གོ་བས་སེ་ནོ་དེ་གི་བའི་ང་བཅས་ར་མི་དབང་འབྲུག་རྒྱལ་གསུམ་པ་འཇིགས་མེད་རྡོ་རྗེ་དབང་ཕྱུག་མཆོག་གིས་བའི་རོགས་ཀྱི་གདོང་ཁ་ལུ་སྟོན་གོ་བས་སེ་བས་གི་མུ་གེལ་དེ་ང་བཅས་ར་གི་མི་དབང་འབྲུག་རྒྱལ་གསུམ་པ་གི་གཞི་བཞི་མི་ཡིན་སེ་ཞུ་ནི་ལ། དེ་སྔར་སྲོལ་གི་ལམ་ལུགས་དེ། ཁ་ཆེ་བས་པའི་ད་རིབ་ནག་པ་གིས་དེ་ལམ་རིག་དེ་ཁག་མི་ཤེས་སའི་བེའུ་འབྲུ་གཅིག་པའི་བ་ཅན་དེ་འདི་ཧེ་མ་ལེ་ར་ང་ཅི་ར་ཡི་མི་བ་འབྲུ་གལ་སུམ་པོ་ཕྱུག་གིས་དེ་རུག་གི་རྒྱལ་ཁབ་སྟེང་གོབ་ཅིག་མི་འདུག་ལ་དེ་དེ་བ་ར་ཚད་མ་ཡི་ན་ལོ་བཞག་རེ་ཏུ་བས་སེ་ཞུ་ནི་ཡི་ལ་དེ་དེ་བས་མི་ཏུ་བས་དེ་ཨ་ཙི་ཙི་རྒྱལ་ཁབ་ན་ལོ་འཇུ་བ་གུ་བས་སེ་ནུ་དེ་གི་བས་ར་རུག་གི་གདོང་ཁ་ལུག་སྟེང་གོ་བས་ཨེ་སེ་ཐུག་སམ་བཞི་ཡི་སེ་ཞུ་ནི་ཡི་ལ། དེ་ལན་དེ་གི་མ་སེ་དེ་ན་བ་ཡོད་གི་སུ་མེད་པས་ལན་འབྲུ་བས་གིས་གོ་ལ། གོ་བདག་ཀི་ར་མི་གྱོན་མོད་ལོ་ང་ཅི་ཚུགས་ཀྱིས། ཏི་དེ་རང་སྟབས་བདེ་ཧན་ད་ཅི་ག་ཁྲི་གོ་བི་སུ་ཞུ་ནི་ལ། ཏི་གོ་ཝང་ཅུ་ཀི་ར་ཅི་དེ་གྱོན་དེ་དུས་ཏི་པེ་ལི་འགྲུ་བའི་རྒྱལ་ཁབ་དེ་ལ་ལེན་ཐབས་གོ་བེ་སེ། སྔར་སྲོལ་གྱི་ལམ་ལུགས་ལ་ལེན་ཐབས་གོ་བེ་སེ་གོ་ཀི་ར་གསུམ་དང་བཞི་དེ་ཅི་ཚིག་དེ་གྱོན་ན་ལ། དེ་བས་གྱོན་མ་ཅི་འདི་དེ་མི་ཏུ་བུང་སུ་ཞུ་ནི་ལ། དེ་བ་ལས། ན་བུ་ཡུག་གི་ཐུ་སེམས་ན་ག་དེ་ཏྲ་ཏྲ་ལེ་ཞིམ་བཞི་ཞི་ན་ལེ་བེ་ད། ནམ་ནམ་ད་ཅི་ག་གཉིས་ཚུགས་ཤི་ན་བེ་ཡ་བཞིན་དེ་རུ་ག་ཅི་བེ་དེ་ག།

དུས་ནམ་ཟླ་ནམ་རབ་པའི་རོ། སྦྱིན་པ་ཡི་དམ་འདི་ནམ་ཡང་བརླམ་ནི་མི་འོང་ཟེར་ཞུ་ནན་པའི་ལ། ག་ཅི་བས་ཟེར་བ་ཅན། ད་དུང་ང་ཅི་སོགས་ཀྱི་རྦད་དེ་ཡོད་མེད་ལམ་ཆལ་ཏེ་ནག་པོ་སོགས་ཀྱིས་མ་ཁེངས་པའི་ལ། ང་ཅི་གི་གཟུགས་ཁ་ག་ཅི་གྱོན་དེ་ཡོད་ག་ནག་པོ་སོགས་ཀྱི་ལས་གཞོན་པའི་གཟི་བསྒོ་བགྱིད་འདུག་ལ་ད་དུང་ང་ཅི་སོགས་ཀྱི་གད་མའི་གྱོན་ཆས་དེ་འབྲུ་གད་ཁབ་ཀྱི་གྱོན་ཆས་མིན་པ་ཅན་གཞན་གད་ཁབ་ག་གི་གྱོན་ཆས་མོ་ལ།

ད་རུང་ནག་པོ་ཚོགས་ཀྱིས་བྱུགས་མེད་ལ། ཧེ་དམག་གིས་ང་ཅི་རེད་ཕམ། འདི་སོ་སྨན་ཆུ་འདི་སོ་ལས་གཞོན་པའི་མ་ཐོབ་པའི་རྟེན་ཤི་སྐྱེ་འཇུག་མེད་ཟིན་ལ། ང་ཅི་སྦྲུལ་རྒྱལ་ཁབ་ཀྱི་མཁས་པ་ཚོགས་ཀྱིས་དེ་བཟུང་མི་ཐུག་སམ་བཞེད་དེ་གྱིས་ར་ད་ཐོ་སྦྲུལ་རྒྱལ་ཁབ་ན་ནག་པའི་སྨན་ཁ་སེ་བཞི་ཚོ་སྦས་དེ་འདུག་ལ། ནག་པའི་སྨན་གང་དེ་ལས་རྟེན་ང་ཅི་རེད་སྦྲུལ་པའི་ནང་ཁྱོད་ལས་ཐོན་པའི་སྨན་བཟོ་དེ་ཤི་སྐྱེན་ལས་ཀ་ཐབས་བེད་སུ་བེད་སེ་ཞུ་ནི་བེད་ཡིན་ལ། དེ་ལས་ང་ཅི་ར་སྦྲུལ་རྒྱལ་ཁབ་ཀྱི་ལམ་སྲོལ་བཟང་པོ་སོ། སྦྲུལ་རྒན་ཧབ་ཀྱི་སྨིན་ངོམ་ལྕམ་གཅིག་གིས་གཞས་སྨད་མེད་ལ་སྦྲུལ་པའི་གྱོན་བྱས་ཏེ། ཐ་ན་ཕྱི་རྒྱལ་ཧབ་ཀྱི་རྟ་ཞལ་སྦར་གྱི་གྱོན་དེ་བེར་བས་དེ་ལུགས། རྩིས་བསྐོར་དང་དག་སྣང་སྐྱེས་ཚུབ་དང་ང་ཅི་ར་སྦྲུལ་པའི་མི་ཚོགས་ཀྱིས་རང་གི་སྦྲུལ་རྒན་ཧབ་ཀྱི་ལམ་ལུས་སུ་ལུས་དག་སྣང་དང་རྩིས་བསྐོར་སྐྱེས་སྒོ་ཞུ་ནུས་མིན་ལ་བཀའ་དྲིན་ཆེ། ད་ལྟ་སྦྲུལ་མི་སྡེ་ཚན་གྱི་ནང་སླེབས་པའི་མི་ངོམས་ཡེ་ཤེས་དབང་གི་རྒྱུ་ར་དེ་མོ་ར་གི་དོན་གྱི་གཙོ་བོ་ར་དེ་ང་ཅག་ར་སྒྲུབ་ཀྱི་དབྱིངས་ཡེ་སེ་ད་ད་དགྲ་ལམ་ད་ད་དྲུག་ལམ་ལམ་པའི་དེ་ང་ཅག་ད་པ་ཀེ་ཀེ་པའི་དེ་ཨ་ནེ་པའི་ད་སྤྱིར་བཏང་ང་ཅག་འཛམ་བུ་གླིང་གི་ན་ལུ་དེ་ཨ་ནེ་པའི་ངོ་ད་དེ་སུ་ང་ཅག་གི་སྒྲུབ་དབྱིངས་ཡེ་སེ་བའི་གི་ངོ་ད་དེ་དེ་ངོས་འཛིན་དེ་དེ་བའི་འབད་གོ་མི་དེ་གཙོ་བོ་ར་དེ་ང་ཅག་གི་སྔ་སེ་གི་ལམ་ལུགས་དེ་སུ་དེ་ད་དོ་ཡ་ང་ཅག་གི་གདངས་ཚིག་བེ་ནི་དེ་གི་ཨིན་པའི་དེ་ད་ལ་ཧྥ་བེ་དེ་བེ་རུ་དེ་སུ་སྔ་སེ་གི་ལམ་ར་བཟང་པོ་དེ་སུ་དེ་ད་མི་བསམ་པའི་ལ་ལན་ཐབས་སྒོ་དེ་གལ་ཆེ་སེ་དེ་མོ་རའི་ཁ་ཐུ་ལའི་ད་ད་ལ་མ་ཁུང་དེ་སུ་ད་མ་ད་ཏུ་བེ་ར་ཀེ་ཡི

མ་ཁྲོམ་ཤེས་སྐྱབས་འཇོག་ཅིང་གུ་ཡངས་རྣམ་ཐུལ་བའི་བྱོ་བ་དེ། སྐྱོན་ཚུལ་བཅུ་པའི་བསྡུས་སུ་ཞུ་ནུས་ལ། དེ་མིག་དེས་གུ་ཡངས་རྣམ་ཐུལ་དེ་མ་བྱོ་བ་སྐམ་ཡངས་རྣམ་ཐུལ་དེ་བྱོ་ས་ཐོན་ག་ལ་མ་མཐོང་སུ་ཞུ་ནུས་ལ། སྔར་གསལ་ལམ་ལུགས་དེ་ང་ཅིག་གིས་བདག་འཛིན་མ་སྤེལ་བ་མ་གུ་དོ་ས་ག་ཚུགས་སྐམ་ཡངས་རྣམ་ག་ཐུལ་བའི་བྱོ་མི་ག་ཡ་མི་ཡིན་སུ་ཞུ་ནུས་ལ། དུས་ཀྱི་འགྱུར་བ་དང་བསྟུན་ཏེ་དུས་ཧེ་མ་སྤེལ་བ་ཅིན་དཔེ་ཆ་དང་ཤེས་རིག་གི་ཁ་ཏོན་ལ་བེ་རོའི་དཔེ་ཆ་ལྷབ་ཏི་བེ་རོའི

ཧེ་ཏི་ཀི་པའི་ས་ཞུ་ནི་ད་ནེམ་ཅི་པའི་ཇུ་དུ་ཡི་ད་ནེམ་པའི་བོ་ད་ལུ་ལེ་རིམ་གོ་དྲན་པ་སེ་རུ་ད་ད་ན་ལ་བྷ་ཙེ་དུར་དྲན་དུར་གི་ད་ད་དྲོད་ཟིན་པ་སེ་རུ་ང་ར་ཁ་ཏུ་ལེ་ཆུ་དུ་ཏི་ཀི་པའི་མ་ཤུལ་གི་ཧེ་མ་དེ་ཆ་ར་ན་ཅག་མ་ཏོ་མི་ད་སྦྲུལ་མི་སྡེ་ཚན་གི་ཅག་མ་ཏོ་མི་དེ་ཟུམ་པའི་ན་ག་མི་སྡེ་ཚན་ག་ར་ཅག་མ་ཏོ་མི་ག་ར་ལུ་དེ་ཆ་ར་གི་ཁ་ཏུ་ལེ་དེ་ཁུང་དུ་སུ་དེ་བདེན་པ་དུ་སུ

ད་རྒྱལ་ཁབ་གཞན་མིན་གྱི་རྒྱལ་ཁབ་ནང་རླངས་པ་ང་གཅིག་གི་རྗེས་འོ་སྒྲོག་ཅིག་འབོར་བ་བྱིན། ད་ཁོང་གིས་སྔར་སྲིད་ཀྱི་ལམ་ལུགས་འདི་སྡང་ཟིག་འབད་མ་ཚུགས་པར་དང་ཐོག་གིས་ཁོང་གི་གནས་སྟངས་སུམ་ཅུ་ན་ལུང་དེ་རྣམས་མི་བསམ་མིན་གྱི་དཀའ་ངལ། དེ་ཁོང་རང་གི་མི་སྡེ་ན་ལོས་རྣམས་མི་བསམ་མིན་དཀའ་ངལ་བྱུང་འདི་སྐྱིད་པའི་ཡེ་ཤེས་ཞུ་འདི་ལ། འཇུ་སྟོབས་ཀྱི་ཐེལ་ལེ་བེ་ཏིར་བེ་སི་ཆུ་རུ་ཁོང་གིས། ད་ལྟ་དུས་ཚོད་ཁོང་དཀའ་ངལ་མི་འདུག་ད་ཁོང་ལུགས་དཀའ་ངལ་གདོང་གླེང་ག་ཅི་འདུག་ཟེར་བ་བྱིན། ད་ཁོང་རང་གིས་སྔར་སྲོལ་ལམ་ལུགས་འདི་སུ་འདེད་ཡང་མ་ཁོང་རང་གིས་སྤྱིར་བཏང་མ་ཚུགས་མི་འདེད་ད་དོ་ལོག་སེམས་ཁ་བྲལ་མི་དགའ་ལེ་ད་དེ་ཚོའི་ཐད་རང་གིས། ལོག་འདེད་ཀྱི་པས།